ཕལ་ཆེར་ད་དེ་ཚུགས་ཡོང་བཞག་ན་ཡག་ས་རེད་འདུག་གང་ག་ལ་ཀློག་ཐུབ་ས་མ་རག་པ་ཞེ་དྲག་ག་འདི་མི་མང་པོ་ཞིབ་ཅེས་དང་རིག་བྱེད་ཅེས་དང་ཆེས་མང་པོ་ཞིབ་ཅེས་དང་ཁོ་རང་ཚོ་ད་བར་གནད་འགག་གཟི་བོར་བལྟས་བལྟས་སུ་བབས་པས་གནད་འགག་རེ་ཡོད་ས་ཡོད་སར་འདིར་མ་ཆོམ་པའི་བཟོ་རེ་བྱས་ན་ད་གཉིས་པ་དེ་འདུག་ག་ད་བར་ནི་ཉིས་བརྒྱ་བཞི་བཅུ་ཞེ་གཅིག་དེ་ལ་ཡིན་པ་འདྲ་རྩ་བ་ཚུགས་སུ་བཅུག་བཞག་འདི་ན་ཟེར་བ་དེ་དགག་མི་ནུས་པ་བསྟན་པ་ལ་ཟེར་བ་སྒྲ་དོན་དགག་མི་རིགས་པ་དང། ནི་སྒྲུབ་རིགས་ཀྱང་དོན་དུ་གཉེར་བྱའི་གཙོ་བོ་མ་ཡིན་པ་བསྟན་པ་ཟེར་བ་སྒྲ་དོན་དེ་དགག་རིགས་ཀྱི་མ་རེད། དགག་རིགས་མ་རེད་ཟེར་སྒྲ་དོན་དེ་ཡོད་པ་རེད། སྒྲུབ་རིགས་རེད་ཟེར་སྒྲུབ་རིགས་ཀྱང་ད་དོན་དུ་གཉེར་བྱ་ང་ཚོ་དེར་གང་ཟག་ལས་མཁན་གཅིག་ཡོད་པ། ཡོད་མེད་ཀྱི་ཕྱོགས་གཉིས་སུ་བྱས་ནས་ང་ཚོས་གཅིག་བྱེད་ཀྱི་རེད་ཟེར་གྱི་ང་ཚོས་ལེའུ་གཉིས་པ་ལའང་དེ་ཡོད་པ། ད་ལྟ། ཚད་མས་ཕྱེ་བའི་འབྲས་བུ་དང་ཚད་མས་མ་ཕྱེ་བའི་འབྲས་བུ་སྒྲུབ་བྱེད་ཀྱི་རྒྱུའི་གཙོ་བོ་ཟེར་བརྗོད་པའོ། ཁོ་ལ་ཡང་ཨ་ནི་མཐར་ཐོན་འབྲས་བུ་དོན་གཉེར་གྱི་མཐར་རང་མཚན་ཡོད་མེད་གཉིས་སུ་དཔྱད་ནས་ཨ་ནི་རང་མཚན་ལ་འཇུག་གི་རེད་ཟེར་བརྗོད་པའོ། ཁོ་དང་གཅིག་པ་བཞིན་འདིའི་ཁ་ཐུག་ལ་ཡང། བཙོ་སྲེག་བྱ་བ་བྱེད་མཁན་གཅིག་ཡིན་ས་རེད་མ་རེད་ཟེར་ནས་དོན་དུ་གཉེར་མཁན་གྱི་གང་ཟག་དེ་ཡིས་ཨེ་ནི། མེར་སྣང་ཁོ་ལ་འཇུག་དགོས་ཡོད་མ་རེད། བཙོ་སྲེག་ལས་བ་བྱེད་མཁན་གྱི་བྱ་བ་བྱེད་མཁན་གྱི་ཨེ་ནི་རང་མཚན་ཞིག་ལ་འཇུག་དགོས་རེད་བ། མ་གཏོགས་མེར་སྣང་དེ་ལ་བཙོ་སྲེག་ཁ་རི་བོ་དང། མེ་འཛིན་རྟོག་པ་ལ་ཨེ་ནི་མེ་མ་ཡིན་པ་ལས་ལོག་པར་སྣང་བ་ཟེར་ན་མི་འདུག་ཡང། བཙོ་སྲེག་གི་བྱ་བ་བྱེད་པ་མ་ཡིན་པ་ལས་ལོག་པར་སྣང་བ་ཟེར་ན་མི་འདུག་དེ་ལ་ཁོས་འཇུག་གི་མི་འདུག་བ། དེ་ཡིན་ཙང་ཁོས་དོན་དུ་གཉེར་བྱའི་གཙོ་བོ་ཁོ་དེ་མ་རེད། ཨོ་དེ་ཟེར་ཡག་ཁོ་ལ་ད། དེ་ནས་ས་བཅད་གཉིས་ཡོང་གི་འདུག་སྒྲུབ་རིགས་ཀྱང་དོན་དུ་གཉེར་བྱའི་གཙོ་བོ་མ་ཡིན་པའོ། ད་ཚིག་དོན་དང་མཐའ་དཔྱད་པའོ་ཚིག་དོན་དེ་ལ་སྒྲ་དོན་སྙོན་པར་སྒྲུབ་པ་ལ། ཆོས་ཀྱི་རྟེན་ནི་བསལ་བའི་ཕྱིར་ཚོགས་པ་བསྒྲུབ་བྱར་མི་འགྱུར་ལ། ཡན་གར་ཆོས་ནི་གྲུབ་ད་གྲུབ་ཟིན་ཡིན་པ་རེད། སྒྲ་དོན་སྙོན་པར་སྒྲུབ་པ་ལ། སྒྲ་དོན་དེ་དེ་མེད་ཟེར་སྒྲ་དོན་དེ་མེད་ཟེར་ནས་ཧམ་པ་བཤད་ན་སྙོན་པ་སྙོན་པ་ཟེར་སྙོན་སྙོན་འདིང་ཟེར་ཏེ་ཧམ་པ་བཤད་ཟེར་དེ་ཡིན་པ་འདྲ།

ཆོས་ཡན་གར་བ་ནི་དཔེའི་སྟེང་དུ་གྲུབ་ཚར་བ་ཡིན་པའི་ཕྱིར། ཆོས་ཁོ་དེ་ཡང་གྲུབ་ཚར་བའི་ཕྱིར། འོ་དེ་ཙུག་ཡིན་པ་འདྲ་འདུག་ཨང། ད་འདི་ལ་ཅིག་བལྟས་ཡོང་དུས་ས་དེ་ནི་ཕལ་ཆེར་ཕལ་ཆེར་ཡང། ག་འདྲས་ཀྱི་སྒང་ལ་འགྲོ་གི་ཡོད་ན་དོན་དག་གི་ཁེར་འདི་དུས་ནམ་ཅིག་གསུང་ཡན་ཆོད་ར་བ། བ། གང་ཟག་རང་དབང་བ་དེ་ཆོས་ཅན་ཨ་ནི་མེད་དེ། འོ། ཕུང་པོ་དང་གཅིག་ཐ་དད་གང་དུ་མ་གྲུབ་པའི་ཕྱིར། ཟེར་དེ་ལ་ནི་སྒྲ་དོན་བཞག་ན་འགྲིག་གི་མེད་པས་གསུང་ར་བ། སྒྲ་དོན་བཞག་ན་མེད་དེ་ཟེར་ལབ་དུས་ཙ་ནི་ཚོགས་པ་བསྒྲུབ་བྱ་མ་ཡིན་པ་ཆགས་འགྲོ་གི་རེད་གསུང་ར་བ། ད་རང་དབང་ད་རང་དབང་ཁོ་རང་རང་བཞག་ན་ནི་ཚོགས་པ་ཏག་ཏག་ལ་ལས་བསྒྲུབ་བྱ་ཏག་ཏག་སླེབས་ཀྱི་རེད་གསུངས་འདུག་བ། ད་བྱེད་ཡོང་དུས་ས་ནི་དེ་བྱེད་དུས་ས་དེ་འདྲ་འདི་བྱས་ན་ཆོས་ཀྱི་རྟེན་ནི་བསལ་བའི་ཕྱིར་ཟེར་ཏེ། དེ་ནི་ཁོ་ཕ་གི་གོ་ལ་གཙོ་ནི་གར་འོ་རང་དབང་དག་དེ་གི་འོ་སྒྲ་དོན་ཡིན་ནམ་ག་རེ་ནི་ཁོ་བཞག་ཡ་བཞག་ས་མ་རག་མེད་གསུངས་དགོས་རོ་བཞག་ན་ཡང་བསྒྲུབ་བྱའི་ཆོས་ཁོ་ལ་མེད་པ་ཡིན་དུས་རྟགས་བཀོད་ན་ག་ཚོད་བསྒྲུབ་བྱའི་ཆོས་ལ་སོང་སོང་ན་མེད་དེ་གསུངས་ན་དེ་རྙོག་དྲ་ཆགས་ཆགས་པ་རང་རེད།

ཁོ་གཉིས་གཉིས་པོ་དེ་བཅུའི་ཁར་འུ་ཆོས་དང་ཆོས་ཅན་ཡིན་ནའང་འདྲ་ཁྱད་གཞི་དང་ཁྱད་ཆོས་དག་གྲུབ་ཁྱད་ཆོས་ཡིན་པ་ཞིག་གྲུབ་བསྡད་མཁན་གཅིག་དང། དོན་སྟེང་ནས་ཁྱད་གཞི་དང་ཁྱད་ཆོས་ཡིན་པ་མ་གྲུབ་ན་ཡང། རྟོག་པས་དེའི་ཁར་འུ་དགག་ཆོས་དང་སྒྲུབ་ཆོས་གཉིས་པོ་དེ་རྟགས་ཀྱིས་བསྒྲུབ་བྱ་དང་སྒྲུབ་ས་དང་དགག་སའི་གཞིར་རྟོག་པ་ལ་ཁར་རྟོག་པས་འཛིན་པར་འོས་པའི་ངོ་བོ་དེ་འདྲའི་ཆགས་སོང་ན་ཡང་ཆོས་ཅན་ཆགས་ཀྱི་རེད་གསུངས་དེ་འདྲ་དེ་གསུངས་འདུག་བ། རེད་བ། འོ་དེའི་ཆ་ནས་དེ་འདྲའི་དེ་ཕ་གི་དེ་ལ་ཡོད་ཙང་ཆོས་ཀྱི་རྟེན་ནི་བསལ་བ་དེ་འགྲིག་སླེབས་ཀྱི་མ་རེད་གསུང་གི་ཡོད་ན་མིན་ན་མི་ཤེས་ད། ད་ལྟ་དེ་ལ་ཆོས་ཀྱི་རྟེན་ནི་བསལ་སོང་ན་ཚོགས་པ་བསྒྲུབ་བྱ་ཡིན་མ་མ་ཡིན་པར་འགྱུར་རེད་གསུང་མྱོང་བ་བ། ད་ཕའི་སྐོར་ལ། དངོས་པོའི་གནས་ཚུལ་ལ་ཡོད་མཁན་གྱི་ཆོས་ཀྱི་རྟེན་བསལ་ཚར་རང་རེད། ཕ་གི་ལ་རེད་བ། ཕ་གི་དེ་ལ་ག་རེ་རེད་ཟེར་ན། བདག་གི་དོན་སྤྱིའི་ནང་གོ་རེད་གོ། བདག་འཛིན་པའི་རྟོག་པ་དེ་ལ་བདག་མ་ཡིན་པ་ལོག་པར་སྣང་བ་དེ་བཞག་ན། བསྒྲུབ་བྱའི་ཆོས་ལ་མེད་པ་སླེབས་ཚར་དུས་ཚོད་དེ་ནི། དེ་ནི་རྙོག་དྲ་བཞག་ས་ར་བ། བཞག་ས་མ་རག་ར་བ། ད། བདག་རང་འོང་ཁོ་རང་རང་རང་འོང་བདག་ཁོ་རང་རང། དེ་ཁོ་ན་ཉིད་བཞག་དགོས་ཆགས་ད་བ་ར་བ། ད་ཡིན་ན་ཆོས་ཀྱི་རྟེན་གོ། མ་རག་ཏུ་ཡོད་མེད་གཉིས་ལ་ཆོས་ཀྱི་རྟེན་ཟེར་ནས་བསལ་བསལ་བསལ་ཡས་དེ་ཡོད་མེད་གཉིས་ལ་བསལ་བསམ་བཏང་ན་བསལ་ར་བ་རང་རེད་བ། ཡིན་ན་ཡང་ཀུན་ལ་ཆོས་ཅན་ཟེར་དེ་ལ་གོ་དོན་སྟེང་ནས་གྲུབ་པའི་ཆོས་ཆོས་ཅན་དང་གར་སོང་དང་ཁྱད་གཞི་དང་ཁྱད་ཆོས་གྲུབ་པ་གཅིག་དང་དེ་མ་ཡིན་པའི་བློ་ངོར་དེ་ནི་དགག་ཆོས་རྟགས་ཀྱི་དགག་ཆོས་དང་སྒྲུབ་ཆོས་གཉིས་པོ་དེ་རྟགས་ཀྱི་ནི། སྒྲུབ་ས་དང་དགག་སའི་གཞི་གཅིག་བློ་ངོ་ལ་གྲུབ་པ་དེ་ལ་ཆོས་ཀྱི་རྟེན་བཞག་ཡོང་ན་ཆོས་ཀྱི་རྟེན་དེ་དེ་ལ་ཡོད་དེ་བ་ངོ། དེ་འདྲའི་ཐ་ཨལ་ཏེ་བ་གི་དེ་དེ་དུས་འདི་མི་འགའ་བར་གྱི་དེ་འདྲའི་གཅིག་གང་ནས་ལན་གཅིག་རྒྱག་ཐུབ་ཀྱི་ཡོད་དམ་མེད་བལྟ་རྒྱུ་རེད་བ་ད་གཞི་ནས་བལྟ་རྒྱུ་རེད་བ་འོ་ཐུགས་རྗེ་ཆེ། དེ་འདྲ་འདིའི་ཁ་ཐུག་དེ་ལ་དེ་འདྲ་ཡོང་གི་འདུག་བ་དེ་ཆོས་ཀྱི་རྟེན་ནི་བསལ་སོང་ན་དེ་རྩ་བ་ཁོ་རང་ནང་ལ་དེ་འདྲའི་གསུང་བ་རེད་བ་རེད་བ་ཆོས་ཀྱི་རྟེན་ནི་བསལ་བའི་ཕྱིར་ཚོགས་པ་བསྒྲུབ་བྱ་འོ་མི་འགྱུར་ལ་གསུང་ཚར་བ། དེ་རང་རང། འོ་དེ་བྱས་དུས་ད་འདིའི་སྐད་ཆ་དེ་ག་རེ་ཟེར་ན་གཙོ་བོའི་སྒྲ་དོན་དེ་མེད་ན་ད་རྙོག་དྲ་ཆགས་ཚར་རེད་གསུང་རྒྱུ་རེད་བ་ད་མེད་པ་ཡིན་ཅི་མིན་ཅི་རེད་བ། འོ་ད་ལྟ་གཙོ་བོ་ལ་སོགས་པ་ནི་ཉེས་པ་མ་ཡིན་པའི་སའི་དེ་ལ་གཙོ་བོའི་སྒྲ་དོན་བསྙོན་ན་མེད་ཅེས་བསྙོན་ན་དེ་ནི་ཚོགས་པ་བསྒྲུབ་བྱ་མ་ཡིན་པ་ཆགས་འདུག་འདུག་གསུང་དུས་ད་སྒྲ་དོན་དེ་ཡོང་དགོས་རྒྱུ་དེ་ཡིན་ཅི་མིན་ཅི། ཅེས་ག་རེ་འོང་ཕྱོགས་ཆོས་སྒྲུབ་ས་ཡི་དང། འོ་དེ་ཚོ་རྟགས་ཀྱི། ག་རེ་འོང། འོ་དགག་གཞི་ག་རེ་ཚོ་དགག་ཆོས་དང་སྒྲུབ་ཆོས་གཉིས་པོ་དེ་རྟགས་ཀྱི་ནི་སྒྲུབ་ས་དང་དགག་སའི་གཞི་གོ།

དེ་ཉིད་ཚོགས་པའི་ཚོགས་པ་དེ། ཨ་ནི་བསྒྲུབ་བྱ་མ་ཡིན་པའི་ཁྱབ་པ་དང་ཁྱབ་མ་ཐག་པ་རང་དག་ཏུ་ཆོས་ཅན་མེད་དེ། འོ་དེ་ནི་ག་རེ་ཡིན་ན་ཕུང་པོ་དང་རང་བཞིན་གཅིག་ཐ་དད་གང་དུ་མ་གྲུབ་ཕྱིར་ཞེས་རྟགས་དེ་ལ་ཐ་དེ་སླེབ་ཀྱི་འདུག་མི་འདུག་རེད་པ། འོ་ཐུགས་རྗེ་ཆེ། ཆོས་ཅན་མེད་ན་བསྒྲུབ་བྱའི་ཆོས་ཡན་གར་བ་བསྒྲུབ་བྱ་ཆོས་རེད་དེ་འདོད་ཟེར་ན་བསྒྲུབ་བྱའི་ཆོས་ཡན་གར་བ་བསྒྲུབ་བྱ་ལ་འགྲིག་གི་མེད་དེ་ཕྱི་རྒོལ་ཡང་དག་འགྲིག་གི་ཕྱི་རྒོལ་འོ་དེ་སྔ་མ་རང་ནས་ཚད་མས་དེ་འདུག་རྟོགས་ཚར་བའི་ཕྱིར་ཅེས།